ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ཀྱི་འགག་རྩའི་དུས་དེ་སླེབས་པའི་སྐབས་ལ། དེ་རིང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་གིས་ཨ་མི་རི་ཀར་བཅའ་བཞུགས་ཐའེ་ཝན་གྱི་གཞུང་ཚབ་ཆེན་པོ་ཤའོ་མེ་ཆིང་སྲིད་འཛིན་གཞོན་པའི་འོས་མིར་ལངས་རྒྱུ་ཡིན་པའི་གསལ་བསྒྲགས་གནང་འདུག་བྱས་ཙང་དེ་རིང་ང་ཚོའི་ལས་རིམ་འདིའི་ནང་ལྕམ་ཤའོ་མེ་ཆིང་གཙོ་བོ་གྱུར་པའི་གནས་ཚུལ་ཁག་ཅིག་སྐོར་ལ་ཡང་ངོ་སྤྲོད་ཞུ་གི་ཡིན། ཐའེ་ཝན་གྱི་སྲིད་འཛིན་གྱི་འོས་འདེམས་བྱེད་པར་ཟླ་བ་གཅིག་ལྷག་ཙམ་ལས་ལྷག་ཡོད་མ་རེད། ད་ད་ལྟའི་དུས་ཚོད་འདི་ནི་དམིགས་བསལ་གྱི་འགག་རྩ་ཅིག་སླེབས་བཞག་ག་རེ་ཡིན་ཟེར་ན་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ཀྱི་འགྲོ་སྟངས་ལ་བྱས་པས་ན་ད་འོས་མི་སོ་སོས་སྲིད་འཛིན་གཞོན་པའི་འོས་མི་དེ་མིང་བཏོན་བྱེད་ཡག་གི་དུས་ཚོད་དེ་རེད་བཞག་ད་སྤྱིར་བཏང་སྐོར་ནས་བྱས་པས་ན་སྲིད་འཛིན་འོས་འདེམས་ཚང་མའི་ནང་ལོགས་རྒྱལ་ཁབ་གཞན་པ་ག་པར་ཡིན་པས་ན་ལས་སྲིད་འཛིན་འོས་མི་དེས་སྲིད་འཛིན་གཞོན་པའི་འོས་མི་གདམ་ཡག་ཟེར་དེ་ནི་གལ་ཆེན་པོ་བརྩི་གི་རེད་ག་རེ་ཟེར་ན་མི་ག་འདྲ་གདམ་མེད་དེ་ནས་ཡིན་ན་སྲིད་འཛིན་ཁོ་རང་གི་བསམ་བློའི་ལྟ་གྲུབ་དང་མི་ལ་ཡ་དགའ་ཞེན་ག་རེ་ཡོད་མེད་དང་དེ་དག་ཡིན་ན་མང་པོ་ཞིག་མཚོན་ཐུབ་ཀྱི་ཡོད་པ་སོང་ཙང་དེ་ལ་ཡ་མཚམས་མཚམས་ཕན་ཐོགས་རུ་མཚམས་མཚམས་ཡིན་ན་གནོད་སྐྱེལ་བའི་གནས་ཚུལ་མང་པོ་ཡོང་གི་རེད་ད་ཐའེ་ཝན་ནང་ལོགས་ཡིན་ན་ད་རེས་སྲིད་འཛིན་གཞོན་པ་གདམ་ཡག་དེ་དེ་བས་ཡིན་ན་དམིགས་བསལ་ཅིག་འགག་རྩ་ཅིག་ཆགས་བསྡད་བཞག་ད་དེ་ཚོ་ངས་ག་ལེ་ག་ལེར་རིམ་པ་བྱས་བྱས་ངོ་སྤྲོད་ཞུ་གི་ཡིན། ཁ་སང་ང་ཚོའི་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ཀྱི་ལས་རིམ་དང་པོ་འདི་ནང་ལོགས་ལ་ཡ་ད་རེས་གལ་སྲིད་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ནང་ལོགས་ལ་གཙོ་བོ་བྱས་འོས་མི་བཞི་ཟེར་བ་འདྲ་ཅིག་ལ་ཡ་ཡིན་ན་མི་མང་གི་རྒྱབ་སྐྱོར་ངེས་ཅན་ཅིག་ཐོབ་བྱས་ཁོ་ཚང་མ་ལོགས་ལ་རེ་བ་ཆེ་ཆུང་ལ་མ་ལྟོས་པའི་ཏོག་ཙམ་ཏོག་ཙམ་ཡོད་པ་དང་ཚང་མ་ལོགས་དོ་སྣང་བྱེད་ཡ་འོས་མི་བཞི་ཡོད་རེད་བྱས་ཙང་ང་ཚོ་བཞི་དེ་ག་དེ་རེད་བྱས་བྱས་ངོ་སྤྲོད་ཞུས་ཚར། མི་དམངས་ནང་ལོགས་རྒྱབ་སྐྱོར་བྱེད་མཁན་གྱི་རིམ་པ་བྱས་བྱས་མར་བཤད་པ་ཡིན་ན། དང་པོ་དེ། ད་ལྟའི་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་ཚའེ་ཡིན་ཝེན་གྱི་སྲིད་འཛིན་གཞོན་པ། ལའེ་ཆིང་ཏེ་ཟེར་མཁན་ཅིག་རེད་བ་སྲིད་འཛིན་ཚའེ་ཡིན་ཝེན་ལས་དུས་གཉིས་གནང་ཚར་ཙང་སྲིད་འཛིན་བསྐྱར་དུ་ལངས་ཡག་ཡོད་མ་རེད་བྱས་ཙང་ཁོ་རང་གི་སྲིད་འཛིན་གཞོན་པ་ལའེ་ཆིང་ཏེ་ཟེར་མཁན་དེ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གྱི་འོས་མི་བྱས་བྱས་ལངས་བྱས་ཡིན་ན་ད་རེས་གལ་སྲིད་ཐའེ་ཝན་ནང་ལོགས་ལ་ཡང་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་མང་ཤོས་ཡོད་རེད་ད་ཡིན་ན་མང་ཤོས་ཟེར་ན་ལས་ཞེ་པོ་ཅིག་མང་པོ་མི་འདུག་བརྒྱ་ཆ་སུམ་ཅུ་སོ་གྲངས་ནང་ལོགས་མང་ཆེ་འདི་ཙམ་བསྡད་འདུག་ཡར་ཙམ་ཕྱིན་མ་ཐུབ་མར་ཙམ་ཕྱིན་བྱས། དེའི་རྗེས་ལ་ཡ་མིན་ཀྲུང་ཏང་ཟེར་མཁན་སྲིད་དོན་ཚོགས་པ་གསར་པ་བཙུགས་འགྱོག་ཅིག་རེད། འདིའི་འོས་མི། ཁཱ་ཝུན་ཀྲི་ཟེར་མཁན་དེ་ལས་ཁོ་རང་ལ་ཡང་རྒྱབ་སྐྱོར་བྱེད་མཁན་ཡང་ཉི་ཤུ་རྩ་གྲངས་བརྒྱ་ཆ་འདི། སླེབས་བསྡད་འདུག་ཁཱ་ཝུན་ཀྲི་གི་རྗེས་ལ་ཡ་ཡིན་ཐའེ་ཝན་ནང་ལོགས་གོ་མིན་ཏང་ད་གོ་མིན་ཏང་ད་ཐའེ་ཝན་ནང་ལོ་རྒྱུས་རིང་ཤོས་དང་སྲིད་དོན་ཚོགས་པ་ཆེ་ཤོས་རེད་བ་ཁོང་ཚོའི་སྲིད་འཛིན་གྱི་འོས་མི་ཧོའུ་ཡོའུ་ཡི་ཟེར་མཁན་དེ་ཁོ་རང་ལ་ཡ་རྒྱབ་སྐྱོར་བྱེད་མཁན་ཁཱ་ཝུན་ཀྲི་དང་ཧ་ལམ་འདྲ་པོ་འདྲ་པོ་རེད་ད་གཅིག་པ་རེད་འདི་ནས་ཡིན་ན་མཐའ་མ་དེ་ད་ཐེངས་ད་སོ་སོ་སྒེར་གྱི་ཐོག་ནས་ཡར་ལངས་འགྱོག་ཀོ་ཐའེ་མིང་ཟེར་མཁན་ད་ཁོ་རང་ཡིན་ན Foxconn ཟེར་མཁན་དེ་ད་རྒྱ་ནག་ནང་ལོགས་དར་གི་ང་ཚོའི་ཁ་པར་ལག་ཁྱེར་ཁ་པར་དེ་དག་བཟོ་མཁན་གང་ག་བཟོ་གྲྭ་དེ་རེད་བཟོ་གྲྭ་དེའི་བདག་པོ་དེ་ཁོ་རང་གི་སྒེར་གྱི་ཐོག་ནས་སྲིད་དོན་ཚོགས་པ་ཅིག་མེད་པ་བྱས་བྱས་ལངས་ཡོད་རེད་ད་ཁོ་རང་ལ་ད་བརྒྱ་ཆ་དཔེ་བྱས་ན་གསུམ་ཙམ་བཞི་ཙམ་འདི་ལས་མི་འདུག་དེ་ལས་ཡིན་ན་ལས་ད་རྒྱུ་སྟོབས་ཆེན་པོ་དང་མིང་ཆེན་པོ་དང་འདི་སོང་ཙང་ཡིན་ན་སྲིད་འཛིན་གྱི་འོས་མི་བཞི་བཤད་པའི་སྐབས་ལ་ཡང་ཁོ་རང་མིང་དེ་ད་དུང་མུ་མཐུད་བྱས་བཤད་བྱས་བསྡད་ཡོད་རེད་བྱས་བྱས་ད། ད་ལྟ་རང་ཅིག་སྲིད་འཛིན་གྱི་འོས་འདེམས་དེ་བྱེད་མཁན་ཡིན་པ་ཡིན་ན་ད། བྱེད་སྟངས་བྱས་པ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཏེ་ལ་ཡང་ཐོབ་གོ་ཡར་སྦྱོར་ག་རེ་ཟེར་ན་ཁོ་རང་ལ་ཡང་ད་མི་དམངས་རྒྱབ་སྐྱོར་བྱེད་མཁན་མང་ཤོས་ཡོད་རེད་པ་ད་ཡིན་ནའི་ལས་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་སྲིད་འཛིན་གཞོན་པའི་འོས་མི་གདམ་དགོས་དུས་ཙམ་པ་ཡིན་གོ་མིན་ཏང་སྲིད་དོན་ཚོགས་པ་དང་ཨ་མིན་ཀྲུང་ཏང་ཟེར་ཡས་བྱེད་མཁན་ད་གིན་ཞུས་སོང་ང་དེ་ཁའུ་ཝུན་ཀྲོའུ་ཟེར་མཁན་དེ་ཁོ་ཚོ་མཉམ་འབྲེལ་བྱས་བྱས་ཁོ་གཉིས་གཉིས་གཅིག་སྲིད་འཛིན་གྱི་འོས་མི་བྱས་གཅིག་སྲིད་འཛིན་གཞོན་པའི་འོས་མི་བྱས་ཁོ་གཉིས་དེ་འདྲའི་གློད་པ་ཡིན་ན་ཁོ་གཉིས་ལ་ཡང་རྒྱབ་སྐྱོར་བྱེད་མཁན་མིའི་གྲངས་ཀ་དེ། ད་ད་ལྟ་མི་མང་བསམ་ཚུལ་བསྡུ་ལེན་བྱས་པ་ཡིན་ན། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལས་མང་ཆགས་ཀྱི་ཡོད་པ་སོང་ཙང་ད་ཁོང་ཚོ་ལ་ཐོབ་པ་རེད་ཟེར་བྱས་བྱས་བསྡད་པའི་ཉི་མ་ཁ་ཤས་ཤིག་ལ་དེ་འཁྲུག་པོ་ཞེ་པོ་ཅིག་ཆགས་འདི་ཐག་མ་ཆོད་ཅིག་བསྡད་ཡོད་དེ་ང་ཚོའི་རྗེས་མ་གི་ལས་རིམ་དེའི་ནང་ལ་ཡར་གཙོ་བོ་ངོ་སྤྲོད་ཞུ་གི་ཡིན། ད་ད་རིང་ལས་རིམ་དེའི་ནང་ལ་ཡར་ངོ་སྤྲོད་ཞུ་ཡག་གཙོ་བོ་དེ་ག་རེ་འདུག་ཟེར་ན། ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་གིས་ད་རིང་གཟའ་ཟླ་བའི་ཉིན་ཁ་དེ་ཨ་མི་རི་ཀའི་ནང་ལ་ཡར་བཅར་བཞུགས་གནང་མཁན་ཐའེ་ཝན་གྱི་གཞུང་ཚབ་ཆེན་མོ་ཤའོ་མེ་ཆིན་ཟེར་མཁན་དེ་ད་ཁོ་ཚོས་ཨིན་ཇི་ནང་ལ་བི་ཀིམ་ཤའོ་ཟེར་འདུག་ག། ཁོ་རང་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི་ལ་ཡང་མིང་འདོན་བྱས་བྱས་དངོས་སུ་གསལ་བསྒྲགས་གནང་བཞག་ད་དེ་ཡིན་ན་དོན་སྙིང་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་ག་རེ་ཟེར་ན། ཤའོ་མེ་ཆིན་ཟེར་མཁན་དེ་གཅིག་ནས་ཁོ་རང་བུད་མེད་རེད། གཉིས་ནས་རྒྱལ་སྤྱི་དང་ལྷག་པར་དུ་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་འབྲེལ་བ་དེ་ཚོ་ཞེ་པོ་ཅིག་རྒྱ་ཆེན་པོ་ཡོད་མཁན། འཇོན་པོ་ཞེ་པོ་ཅིག་རེད་དེ་འདྲ་སོང་ཙང་སྲིད་དོན་ཉམས་ཞིབ་པ་མང་ཆེ་ཅིག་གིས་ཚོད་དཔག་བྱས་པ་ཡིན་ན་ཨ་ད་ལའེ་ཆིང་ཏེ་དང་ཨ་ཤའོ་མེ་ཆིན་ཟེར་མཁན་དེ་ཁོ་རང་གཉིས་གཉིས་མཉམ་རུབ་བྱས་བྱས་གཅིག་སྲིད་འཛིན་འོས་མི་བྱས་གཅིག་སྲིད་འཛིན་གཞོན་པའི་འོས་མི་བྱས་བྱས་ད་ད་ནས་མ་འོངས་པའི་ཟླ་བ་གཅིག་ལྷག་ཙམ་ཅིག་ནང་ལོགས་ལ་ཡང་ཁོ་གཉིས་ཀྱིས་ད་འོས་བསྡུའི་ལས་འགུལ་མཉམ་དུ་སྤེལ་གི་རེད་བ་དེ་སྤེལ་བ་ཡིན་ན་ཕལ་ཆེར་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱབ་སྐྱོར་བྱེད་མཁན་དེ་ཤུགས་ཆེ་རུ་དང་རྒྱ་ཆེ་རུ་དང་དེ་འདྲ་འགྲོ་མདོག་ཁ་པོ་རེད་དེ་འདྲ་སོང་ཙང་ཁོ་ཚོ་ལ་ཡང་རྒྱལ་ཁ་ཐོབ་ཡག་གི་རེ་བ་དེ་ཞེ་དྲག་ཤུགས་ཆེར་འགྲོ་གི་རེད། ད་དེའི་ཆབ་སྲིད་ཀྱི་དོན་སྙིང་ལ་བཤད་པ་ཡིན་ན། སྲིད་འཛིན་གྱི་འོས་མི་དེ་ཚོ་ཚང་མ་ལོག་ལ་ཡང་ཐའེ་ཝན་འཛིན་སྐྱོང་ག་འདྲ་བྱེད་དགོས་ཀྱི་ཡོད་མེད་ཐོག་ལ་ད་གནད་དོན་མང་པོ་ཡོད་རེད་བརྗོད་གཞི་མང་པོ་ཡོད་རེད་དེ་ཚོ་ཚང་མའི་ཐོག་ལ་ཡང་ལྟ་ཚུལ་མ་འདྲ་དང་ལངས་ཕྱོགས་མ་འདྲ་དང་འདི་གཏོགས་གཏོགས་ཚུལ་གྱི་རེད་ད་ཚང་མ་ལོག་དོ་སྣང་བྱེད་ས་གཙོ་བོ་དེ་ག་རེ་ཟེར་ན་ཐའེ་ཝན་དང་རྒྱ་ནག་གི་འབྲེལ་བའི་སྐོར་ལ་ཡང་འོས་མི་དེ་ཚོས་སོ་སོའི་ལངས་ཕྱོགས་དེ་ག་རེ་ཡིན་མེད་རེད། ངས་ཁ་སང་ལས་རིམ་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུ། ཤོག་གཅིག་རེ་ཐའེ་ཝན་རང་བཙན་དངོས་སུ་འབད་བརྩོན་བྱེད་ཀྱི་ཡོད་ནའི་མེད་ནའི་གང་ལྟར་ཐའེ་ཝན་གྱི་རང་ཚུགས་བྱས་བྱས་ཡིན་ན་རྒྱ་ནག་དང་ཐག་རིང་ཙམ་བསྡད་ཨ་མི་རི་ཀ་དང་ཐག་ཉེ་ཙམ་བསྡད་ཡིན་ཟེར་མཁན་དེ་ད་ཤུགས་ཆེ་ཤོས་ཀྱི་བསམ་བློ་གཏོང་མཁན་དེ་ད་ད་ལྟའི་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཟེར་དེ་རེད་ད་རྒྱ་ནག་ལ་དགའ་ཤོས་ཀྱི་རྒྱ་ནག་དང་ཉེ་ཤོས་ཀྱི་ཡིན་ན་ཚོང་པ་ཀོའོ་ཐའེ་མིང་ཟེར་མཁན་དེ་བྱེད་དགོས་རེད་ཨ་འདིའི་བར་དེ་ལ་ཡང་གོ་མིན་ཏང་སྲིད་དོན་ཚོགས་པ་དང་ཨ་མིན་ཀྲུང་ཏང་ཟེར་མཁན་དེ་ཨ་ད་བྷི་གའི་ཁའུ་ཝུན་ཀྲོའུ་དང་ཧོའུ་ཡུའུ་ཡི་ཟེར་མཁན་ཅིག་རེད་བ་ཁོ་གཉིས་གཉིས་ཡིན་ན་སྐྱིད་དོ་བར་གདེང་འཇོག་རེ་བྱས་སྐོར་ད་ལྷག་པར་དུ་གོ་མིན་ཏང་ལ་ཏོག་ཙམ་ཅིག་རྒྱ་ནག་ཐག་ཉེ་ཡོད་རེད་ཁའུ་ཝུན་ཀྲོའུ་གཉིས་དེ་ཕྲན་བུ་ཡིན་ན་ད་རྒྱ་ནག་དང་རྒྱང་རིང་བསྡད་ཡག་གི་དེ་འདྲའི་བསམ་བློ་ཤུགས་ཆེན་པོ་ཡོད་རེད་བྱས་ཙང་དེ་འདྲ་བྱེད་དུས་ཙམ་པ་ད་ཁོ་ཚོ་སུ་ལ་ཡག་ཐོབ་མེད་དེ་མ་འོངས་པའི་གཅིག་བྱས་ན་ལོ་བཅུའི་ནང་ལོགས་ལ་ཡག་ཡིན་ན་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་ད་ཐའེ་ཝན་དང་རྒྱ་ནག་འབྲེལ་བ་ག་འདྲ་ཡོད་མེད་ཟེར་ཡག་དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ལ་ཡག་ད་ཤུགས་རྐྱེན་ཆེན་པོ་བཟོ་གཏན་འཁེལ་བ་རེད་ཚང་མས་བརྗོད་མི་དགོས་པ་ཅིག་རེད་ད་རིང་དེ་དམིགས་བསལ་ངས་དོན་སྙིང་ཅིག་ག་རེ་མཐོང་འདུག་ཟེར་ན། ཨ་འདི་ཤའོ་མེ་ཇིན་ཟེར་མཁན་དེ་ཁོ་རང་སྲིད་འཛིན་གཞོན་པ་ལ་ཡ་མི་མདུན་ན་འབྱོར་བ་དེ་ཡིན་གཅིག་ནས་ཤའོ་མེ་ཇིན་ཚང་ཁོ་རང་ལས་ཀ་དེ་འདྲ་འཇོན་པོ་བྱས་མི་མང་ནང་ལོགས་ལ་ཡ་མཐོང་ཚུལ་ཡག་པོ་ཞེ་པོ་ཅིག་ཟེར་འོས་འདེམས་ནང་ལོགས་ལ་ཡ་མི་མང་གི་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡ་རྒྱབ་སྐྱོར་བྱེད་མཁན་གྱི་ནུས་པ་དེ་ཆེར་དང་རྒྱབ་སྐྱོར་བྱེད་མཁན་གྱི་མི་འབོར་དེ་ཆེར་འགྲོ་ཡག་གི་རེ་བ་ཡོད་མ་ཟད། ཡང་ཁོ་རང་ཡིན་ན་ཐའེ་ཝན་གྱི་ཆབ་སྲིད་ཀྱི་ལས་འགུལ་ནང་ཐོག་མར་ཞུགས་དུས་ཁོ་རང་ཐའེ་ཝན་ད་རང་བཙན་བྱེད་ཡག་གི་ཨེ་འཐབ་རྩོད་འདི་ནང་ལོགས་ཀྱི་ད་མི་འདི་གལ་ཆེན་པོ་ཞིག་བྱས་བྱས་ཡིན་ན་ད་ལྟ་རྒྱ་ནག་གཞུང་གིས་བལྟས་པ་ཡིན་ནའི་རེད་གལ་སྲིད་ཤའོ་མེ་ཆིན་དང་ལའེ་ཆིང་ཏེ་ཁོ་གཉིས་མཉམ་རུབ་བྱས་བྱས་སྲིད་འཛིན་འོས་འདེམས་ནང་འཛུལ་བ་ཡིན་ན་རྒྱ་ནག་གཞུང་གི་ངོས་ནས་བཤད་པ་ཡིན་ན་མ་དགའ་ཚ་ཤའི་ཆུ་ཡང་སྦྱོར་བ་བྱེད་དགོས་བ་རེད་ཁ་སང་ཉིན་ལ་ཡང་ང་ཚོ་སྲིད་འཛིན་འོས་མི་བཞི་པོ་དེ་ག་དེ་རེད་ཅེས་ངོ་སྤྲོད་ཞུས་པ་རེད་བ་ཤའོ་མེ་ཆིན་སྐོར་ལ་ཡང་ངོ་སྤྲོད་ཞུས་ཟབ་ཐུན་པ་ངས་དེ་བསམ་བྱུང། ངས་བདག་ཉིད་ཐོག་ལ་ཡང་ཤའོ་མེ་ཅིན་སྐོར་ལ་ཡང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་ལ་ཡང་ཁོ་རང་འདི་སྐབས་དེ་ཐའེ་ཝན་གྱི་རྒྱལ་ས་ཝ་ཤིང་ཏོན་ནང་བཅའ་བཞུགས་ཀྱི་གཞུང་ཚབ་བྱས་སྐད་གྲགས་ཞིག་ཆགས་པའི་སྐབས་འདིར་འདི་སྐབས་དེ་ངས་ཁོ་རང་སྐོར་ལ་ཡང་བསྐྱར་ཞིབ་ཆེད་ཐེངས་གཅིག་བྱས་བྱས་ཡིན་ན་ཁོ་རང་ངོ་སྤྲོད་ཞུ་བྱས་པའི་ཆེད་ཐེངས་དེ་ངོ་སྤྲོད་དེ་ངས་མར་ཡང་བསྐྱར་ཞིབ་ལྟ་སྐོར་རྒྱབ་དུས་ཙམ་པ་ཡ་མཚན་པོ་ཅིག་ག་རེ་བྱུང་འདུག་ཟེར་ན་ཏག་ཏག་ངས་ཁོ་རང་བསྐྱར་ཞིབ་ལས་རིམ་ནང་ལ་ངོ་སྤྲོད་བྱས་ཡག་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་ཐམ་པ་དེ་བྱས་ཤག་ཏག་ཏག་ལོ་གཅིག་གི་གོང་ལས་གཞན་སྐྱོར་ཤག། འདིའི་ངོ་སྤྲོད་འདི་ནང་ལོགས་ལ་ཡར་ད་ཤའོ་མེན་ཆིང་གི་ཁོ་རང་གི་ལོ་རྒྱུས་དང་དེ་ཚོ་ཡིན་ན་ད་ད་འདི་འདྲའི་གསར་པ་ཞིག་སྣོན་པ་རྒྱག་ཡག་མི་འདུག་དེ་འདྲ་སོང་ཙང་ངས་ལོ་གཅིག་གོང་གི་ཉིན་མོ་འདི་ལ་ཡར་ཤའོ་མེན་ཆིང་ངོ་སྤྲོད་བྱས་པའི་ལས་རིམ་འདིའི་ནང་ལོགས་ཀྱི་དུམ་བུ་ཆེན་པོ་གཅིག་དེ་རིང་དེ་བསྐྱར་ཟློས་བྱས་བྱས་ཡིན་ན་ད་མ་ལོགས་ཀྱི་ཤའོ་མེན་ཆིང་སྐོར་ལ་ཡར་མཁྱེན་ཡག་ལ་ཡར་ཕན་ཐོགས་ཡོང་བའི་རེ་བ་ཡོད་ལེ་ཉེར་བདེ་གསན་རོགས་གནང། ད་གཅིག་བྱས་ན། ད་ལྟའི་ཐའེ་ཝན་དང་རྒྱ་ནག་གི་གནས་སྟངས་ཛ་དྲག་པོ་ཡོད་པ་དེ་དང་ལྷག་པར་དུ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་སྡུག་རུ་ཕྱིན་བྱས་དེ་རིང་ཁ་སང་ཐའེ་ཝན་དང་འབྲེལ་བ་ཉེ་རུ་ཞེ་པོ་ཕྱིན་སོང་ཨ། དེ་འདྲས་ཀྱི་རྒྱུ་མཚན། རྒྱ་ཆེན་གྱི་ཁོར་ཡུག་དེ་དེ་དེ་ཡིན་གྱི་རེད། གང་ལྟར། རྒྱུ་མཚན་གཅིག་མང་པོ་གཅིག་ལ་ཡང་བརྟེན་བྱས་དེ་རིང་ཁ་སང་ད་དེ་སྔ་གི་ཐའེ་ཝན་གྱི་སྐུ་ཚབ་ད་དེ་ནང་ལོགས་ལོ་མང་པོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ད་ལྟ་བར་དུ་གང་ལྟར་སྐུ་ཚབ་ཡོད་ཡོད་པ་རེད། ཡོད་པ་དེ་ཚོ་ཕལ་ཆེར་ངས་ཚོད་དཔག་བྱས་པ་ན།

ཁོར་ཡུག་ཆེ་ས་དེ་གཅིག་པོ་མ་ཡིན་པར། ཁོ་རང་རང། གཤིས་ཀ་དང་ལས་ཀའི་འཇོན་ཐང་དང་ཨ་མི་ལ་འདྲིས་ལུགས་དང་གཅིག་ཡོད་རེད་པ། དེ་ཚོ་དང་ཞེ་པོ་ཅིག་གལ་ཆེན་པོ་ཡོད་རེད་བསམ་གྱི་འདུག་བྱས་བྱས་ཡིན་ན། ཁོང་ད་མི་དེ་ག་ཅིག་འཇོན་པོ་ཡོད་པའི་རྐྱེན་གྱིས། ད་ཨ་མི་རི་ཀའི་ནང་ལོགས་ལ་ཡར་ཐའེ་ཝན་ལ་ལྟ་ཚུལ་དང་དེ་ཚོ་ལ་ཡར་ངས་བྱས་ན་གཡོ་འགུལ་ཆེན་པོ་ཞེ་པོ་ཅིག་ཐེབས་བཞིན་པ་རེད་བསམ་གྱི་འདུག་བྱས་ཙང་འདི། དེ་རིང་ཁ་སང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡིན་ནའི་རེད་རྒྱ་ནག་དང་ཐའེ་ཝན། ད་ག་ནང་བཞིན་ཨ་མི་རི་ཀ་དང་ཐའེ་ཝན་འབྲེལ་བའི་ནང་ལོགས་ཀྱི།

བདུན་ཅུ་དོན་དགུའི་ལོ་ལ་ཡང་ཨ་མེ་རི་ཁ་དང་རྒྱ་ནག་བར་དུ་ལ་ལ་ཡང་དངོས་སུ་ཕྱི་འབྲེལ་བཙུགས་པའི་རྗེས་ལ་ཐའེ་ཝན་དེ་རྒྱལ་ཁབ་ཞིག་མ་རེད་ཟེར། ད་ཡིན་ན་ལས་ཐའེ་ཝན་གྱི་སྐུ་ཚབ་ལས་ཁུངས་ཤིག་ཝ་ཤིང་ཏོན་ནང་མུ་མཐུད་བསྡད་བཅུག་བྱས། འདིའི་ལས་ཁུངས་འདི་ལ་ཡང་གཞུང་ཚབ་ལས་ཁུངས་སུ་མིན་པ་བྱས། མིང་གསར་པ་དེ་ག་རེ་བཏགས་རེད་ཟེར་ན། ཐའེ་ཝན་ཚོང་ལས་དང་རིག་གཞུང་གི་སྐུ་ཚབ་ལས་ཁུངས་ཞེས་བྱས། ཨ་འདིའི་འགོ་ཁྲིད་གཙོ་བོ་དེ་ལ་ཡང་ཐའེ་ཝན་གྱི་རིག་གཞུང་ལས་ཁུངས་འདིའི་སྐུ་ཚབ་ཅེས་ལབ་མི་ཤིང་གཞུང་ཚབ་ཆེན་པོ་ཞེས་ལབ་ཀྱི་ཡོད་མ་རེད། ད་ཡིན་ན་ལས་དོན་དངོས་ཐོག་ལ་ཡང་ད་ཐའེ་ཝན་ཕ་གིར་ཡག་ཅིག་དངོས་སུ་བདག་དབང་ཡོད་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་མ་བྱས་ནས་ཁོར་ཁོར་མིན་དོན་དངོས་ཐོག་ལ་ད་རྒྱལ་ཁབ་ཅིག་ནང་བཞིན་རེད་དམག་མི་ཡོད་རེད་ཚང་མ་ཡོད་རེད་བ་དེ་ཡིན་དུས་དེའི་སྐུ་ཚབ་དེ་ད་གཞུང་ཚབ་སུ་བསྡུར་བྱེད་ཅིག་བསྡད་ཀྱི་ཡོད་རེད། བསྡད་ཀྱི་ཡོད་པ་ཡིན་ནའི་ད་དེའི་སྔས་མ་དེ་ཚོ་ཞེ་པོ་ཅིག་ཤུགས་རྐྱེན་ཆེ་བ་བ་ལ་མི་ཚང་མས་ཤེས་ཡས་དང་དེ་འདྲ་མ་རེད་ད་ཡིན་ན་ལས་ལྕམ་ཤའོ་མེ་ཆིང་དེ་ཝ་ཤིང་ཏོན་འབྱོར་བ་ནས་བྱས་ད་འདི་བར་དུ་དངོས་གནས་ཞེ་པོ་ཅིག་གི་ཤུགས་རྐྱེན་ཆེན་པོ་རེད་བཞག་དཔེར་ན་ཆ་བཞག་པ་ཡིན་ན། ཨ་ནི་ད New York Times གསར་ཤོག་འདིས་ཉེ་དུས་བཏོན་པའི་གནས་ཚུལ་གྱི་ནང་ལོགས་ལས་གསལ་བ་བྱས་པ་ཡིན་ན། ཁོ་ཚོས་ད་མི་མང་པོར་སྐད་ཆ་དྲིས་བཞག་མཇུག་བསྡོམས་པར་དེ་ད་དེ་རིང་ཁ་སང་ཕལ་ཆེར་ཝ་ཤིང་ཏོན་ན་ཡོད་པའི་ད་ཕྱི་འབྲེལ་གྱི་སྐུ་ཚབ་གཞུང་ཚབ་ད་བརྒྱ་ཕྲག་ཡོད་རེད་པ། འདི་ཚོའི་ནང་ལོགས་ནས་ཨ་མི་རི་ཀའི་ཆབ་སྲིད་ལ་ཡང་ཤུགས་རྐྱེན་ཆེ་ཤོས་གཏང་ཐུབ་མཁན་གྱི་མི་སྣ་དང་པོ་བཅུ་ནང་ཕལ་ཆེར་ཤའོ་མེ་ཆིང་འདིའི་ནང་ལོགས་ཀྱི་གྲས་གལ་ཆེན་པོ་ཞིག་ཆགས་ས་རེད་ཟེར་བྱས་ལབ་བཞག། འདི་མ་ཟད་ཨ་མི་རི་ཀའི་དེ་སྔའི་སྲིད་འཛིན། Bush། སྐབས་ལ་ཡང་ཨ་རིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་ཚབ་ཆེན་པོ་གནང་མྱོང་མཁན་དང་ཡང་རྗེས་ལ་ཡང་སྲིད་འཛིན Trump སྐབས་ལ་ཡང་ཨ་མི་རི་ཀའི་སྲིད་འཛིན་ལ་ཡང་རྒྱལ་སྲུང་གི་སློབ་སྟོན་གནང་མྱངས། John Bolton ཟེར་མཁན་ཅིག་ཡོད་རེད་བ་ད་ཁོ་རང་ད་རྦད་དེ་མི་ཚེ་སྐོར་ཨ་མི་རི་ཀའི་ཕྱི་འབྲེལ་གྱི་ལས་དོན་དང་དེ་ཚོའི་ནང་ལོགས་ལ་ཡང་ཕྱག་ལས་གནང་བྱས་ཡིན་ན་ཝ་ཤིང་ཏོན་ནང་ལོགས་ལ་ད་མི་ཚང་མ་ལོག་གས་གང་དག་སྐད་ཆ་འདྲི་ས་དང་དེ་འདྲས་བྱེད་སའི་མི་རྒན་གྲས་ཅིག་རེད། ཁོ་རང་གིས་གསུང་ཡག་བྱས་པ་ཡིན་ནའི་ལས་ད་དེར་གྱི་ཕྱི་འབྲེལ་མི་སྣ་དེ་ཚོ་ཚང་མའི་ནང་ལོགས་ནས་ལྕམ་ཤའོ་མེ་ཆིང་ཡིན་ན་དངོས་གནས་ལས་ཀའི་འཇོན་ཐང་ཆེ་ཤོས་དང་མི་ལ་ཤུགས་རྐྱེན་གཏང་ཡག་གི་ནུས་པ་ཆེ་ཤོས་ཡོད་མཁན་གྱི་མི་དེ་རེད་ཤག་ཅེས་བྱས་གསུངས་ཤག་དཔེར་ན་ཆ་བཞག་པ་ཡིན་ན་ལྕམ་ཤའོ་མེ་ཆིང་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡར་རྒྱུན་དུ་འཁོར་ནས་ད་ཡང་སེ་ཡང་སེ་ཕ་གིའི་གྲོས་ཚོགས་ཀྱི་ཚོགས་འདུ་ད་ཐའེ་ཝན་དང་འབྲེལ་བ་ཡོད་པ་དེ་ཚོ་བཤད་མ་དགོས་རེད་འདི་མིན་པའི་དོ་པ་ཅིག་ཐོ་རེ་གཏང་ས་དང་དེ་འདྲ་ཡོད་ས་ག་ས་ག་ལ་ཡང་ཡིན་ན་གདན་འདྲེན་ཞུ་ཡག་གི་མགྲོན་པོ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་ས་རེད

ད་ལྟ་ཐའེ་ཝན་གྱི་གནད་དོན་དང་རྒྱ་ནག་གི་གནད་དོན་འདི་ལ་ཡང་ཨ་མི་རི་ཀའི་སྲིད་དོན་ཚོགས་པའི་ནང་ལོགས་ལ་ཡང་འགལ་ཟླ་ག་ཚོད་ཡོད་པ་ཡིན་ན་ལས་ཁོང་ཚོའི་ཐུན་མོང་གི་གནད་དོན་དེ་ཚོའི་ཐོག་ལ་ཡང་ཡིན་ན་ད་ལྟ་བ་འདྲ་པོ་ཞེ་དྲག་འདུག་ག་དེ་འདྲ་ཡིན་པ་སོང་ཙང་ཐའེ་ཝན་དང་རྒྱབ་སྐྱོར་བྱེད་ཡག་གི་ཁོང་ཚོ་འདོད་པ་ཡོད་དང་དེ་འདྲ་བྱུང་བ་རེད་བསམ་གྱི་འདུག་ད་ཡིན་ནའི་དེ་དང་དུས་མཚུངས་ཀྱང་ངས་ད་གིན་ཞུས་པ་ནང་བཞིན་རེད་ལྕམ་ཤའོ་མེ་ཆིང་ཟེར་མཁན་དེ་ཁོ་རང་གི་གཤིས་ཀ་དང་དུས་མཚུངས་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་ཡོད་ས་རེད། ལྕམ་ཤའོ་མེ་ཆིང་སོགས་ད་ལོ་ཕལ་ཆེར་ལོ་ལྔ་བཅུ་ང་གཅིག་ང་གཉིས་ལ་ཕེབས་ཀྱི་ཡོད་ཀྱི་རེད། ཁོ་རང་པཱ་ཕ་དེ་ཡོད་རེད་ཐའེ་ཝན་གྱི་སྔོན་མ་ཡེ་ཤུ་གི་དེ་འདྲ་ཆོས་པ་ཅིག་གསུང་ཆོས་བྱེད་མཁན་དེ་འདྲ་ཅིག་རེད་ཤག། ཁོ་རང་གི་ཨ་མ་དེ་ཨ་མི་རི་ཀའི་བུད་མེད་དཀར་པོ་དེ་འདྲ་ཅིག་རེད། བྱས་བྱས་ཁོ་རང་ཕ་གིའི་སྐྱེ་ས་དེ་དུ་ཉི་ཧོང་སྐྱེས་ཤག་ཨ་ཆུང་ཆུང་སྒང་ལ་ཡ་ཕ་གིར་ཐའེ་ཝན་འཚར་ལོངས་བྱུང་འཚར་ལོངས་བྱུང་བྱས་ངས་རྗེས་ལ་ཡ་འདི་བརྙན་འཕྲིན་འདི་ལྟ་མྱོང།

འདི་བཙུགས་པའི་རྗེས་ལ་ཡིན་ན་ཁོ་རང་འདིར་ཡར་ད་ཅིག་ཨིན་ཇི་དང་དེ་ཚོ་ཡག་པོ་ཞེ་པོ་ཅིག་ཡོད་ཙང་ཕ་གིའི་སྲིད་དོན་ཚོགས་པའི་ལས་ཀ་གཙོ་བོར་བྱས་བྱས་ཨ་མི་རི་ཀ་ནང་ཏོག་ཙམ་བཞུགས་དེ་ནས་ཐའེ་ཝན་ལ་ཕར་ཐད་ཐའེ་ཝན་གྱི་ཆབ་སྲིད་ནང་འཛུལ་བྱས་སྲིད་འཛིན་ཁྲེན་ཧྲུའུ་པེན་ད་སྲིད་འཛིན་ཆགས་པའི་སྐབས་དེ་ཡིན་ན་ཁོ་རང་གི་ལས་ཀ་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕ་གིར་ཐའེ་ཝན་ལ་ཡང་ཐེངས་མ་གཉིས་ཕེབས་པ་རེད་ཐེངས་མ་དང་པོ་དེ་ལ་ང་ཕ་གིར་ཡོད་དེ་དུས་དེ་ཕལ་ཆེར་ཤའོ་མེ་ཆིང་ད་ཡོད་ས་མ་རེད་ཐེངས་མ་གཉིས་པ་དེ་ཕེབས་པའི་སྐབས་དེ་ཡིན་ན་སྲིད་འཛིན་ཁྲེན་ཧྲུའུ་པེན་རེད་ངས་དྲན་ཡག་བྱས་པ་ཡིན་ན་དེའི་སྐབས་དེ་སྐྱབས་མགོན་རིན་པོ་ཆེ་ཕ་གིར་སྲིད་འཛིན་ཁྲེན་ཧྲུའུ་པེན་དང

བོད་ཐའེ་ཝན་གྱི་ཆབ་སྲིད་ནང་ལོགས་ལ་ཡང་གལ་ཆེར་ཆེར་ཆེར་ཕྱིན། ཨན་ལྷག་པར་དུ་སྲིད་འཛིན་ཚའེ་ཡིན་ཝན་སྲིད་འཛིན་ཆགས་པའི་རྗེས་ལ་ཡང་ད་ཁོ་རང་ཚོ་བློ་འཁེལ་བློ་གཏད་འདྲ་པོ་དེ་ཡིན་གྱི་རེད། དེ་འདྲ་བྱས་བྱས་ཞེ་པོ་ཅིག་གི་མི་སྒེར་གྱི་ཐོག་ནས་འབྲེལ་བ་ཡག་པོ་ཞེ་པོ་ཅིག་ཡོད་ས་རེད་བྱས་བྱས་ཡིན་ན་ད་དེ་ཨ་མི་རི་ཀ་ལ་ཡང་ཐའེ་ཝན་གྱི་སྐུ་ཚབ་ཅིག་བཏང་བ་རེད། ད་ལྕམ་ཤའོ་མེ་ཆིན་ཕེ་ཆིན་གསན་མྱོང་མྱོང་དང་ཁོ་རང་གི་གཏམ་བཤད་རྣམ་པས་གསན་མྱོང་མྱོང་ཡོད་པ་ཡིན་ན་ཁོ་རང་གིས་དཔེ་ཨིན་ཇི་རྒྱབ་དུས་ཙམ་པ་ད་ཨ་མི་རི་ཀའི་ཨིན་ཇི་རང

ད་ཐའེ་ཝན་གྱི་གནས་སྟངས་དེ་ལས་ཁུངས་འདི་ངས་ད་གིན་ཞུས་པ་ནང་བཞིན་དངོས་གནས་གཞུང་གི་གཞུང་ཚབ་བྱས་བྱས་ངོས་ལེན་བྱེད་ཀྱི་ཡོད་མ་རེད་དེ་ལས། ཡིན་ན་ལས་ཕ་གིར་ད་གཞུང་ཚབ་ནུས་པ་ཆེན་པོ་ཡོད་རེད་པ། དེའི་སྐད་འདྲ་ཡིན་ན་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་ངོ་སྤྲོད་ཞུ་དགོས་ཅིག་ག་རེ་རེད་ཟེར་ན། ཝ་ཤིང་ཏོན་གྱི་ད་གཞུང་ཚབ་ཆེན་པོ་ཆེ་བ་དེ་ཚོ་ད་ཆུང་ཆུང་དེ་ཚོ་ད་མང་ཆེ་བ་ཡིན་ན་ཁོ་ཚོ་ཕ་གིར་ལས་ཁུངས་ཁང་པ་གཅིག་བྱས་དེའི་ནང་ལོགས་ལ་ཡང་ལས་ཁུངས་བཙུགས་ཨ་གཞུང་ཚབ་ཆེན་པོ་ད་སོ་སོ་བསྡད་སའི་ཕ་གིའི་ནང་ལ་ཡིན་གྱི་རེད་ད་ཡིན་ན་གཞུང་ཚབ་ཁང་ཆེ་བ་དེ་ཚོ་ཡིན་ན་ཁྱད་ཆོས་ག་རེ་རེད་ཟེར་ན་གཞུང་ཚབ་ལས་ཁུངས་བྱས་ཕ་གི་ལ་ཁང་པ་གཅིག་བྱས་ད་ག་ནང་བཞིན་དེ་དང་དུས་མཚུངས་ཀྱི་ད་གཞུང་ཚབ་རང་ཡོད་རེད་པ་གཞུང་ཚབ་ཀྱི་བཞུགས་སའི་ཁང་པ་དེ་ཡང་ཁོ་ལོགས་ཀར་བྱས་དཔེ་སྒོ་ར་ཞིག་ད་དུ་རྒྱ་ཆེན་པོ་བྱས་སྤེན་ཚེ་ཅན France ད་དེ་ཚོ་ལ་ཡང་ཞེ་པོ་ཆེན་པོ་ཡོད་རེད་གཞུང་ཚབ་ཁང་གི་ལས་ཁུངས་ལས་གཅིག་བྱས་གཞུང་ཚབ་བཞུགས་སའི་ཁང་པ་ད་དེ་ཚོ་རྒྱ་ཆེ་ཡོད་རེད་དེ་ནང་བཞིན་བྱས་བྱས་སྔོན་མ་རྒྱ་ནག་ལ་ཡང་དེ་འདྲ་ཡོད་ས་རེད་པ་ད་ལྟ་དེ་ཡང་ཡིན་ན་ཐའེ་ཝན་གྱི་ཨ་ནི་ཟེར་འདྲ་བའི་ད་གཞུང་ཚབ་ཀྱི་ལས་ཁུངས་དེ་ད་ལས་ཁུངས་སྤྱིར་བཏང་ཁང་པ་སྤྱིར་བཏང་རེ་ཞིག་དུ་ཐོག་ས་ཅན་ལས་ཁུངས་དེ་རེད་དེ་ལས་ཡིན་ན་དེ་དང་དུས་མཚུངས་ཀྱི་ཡིན་ན་ཁོ་ཚོ་གཞུང་ཚབ་ཆེན་མོའི་ཨ་ནི་བསྡད་སའི་ཁང་པ། Twin Oaks ནི་ཆེས་ད་ཁང་པ་རྒྱ་ཆེན་པོ་ཞེ་པོ་ཅིག་རེད། དེ་བེད་ཏི་ཝ་ཤིང་ཏོན་གྱི་གྲོང་ཁྱེར་གྱི་ས་ཆ་ཡག་ཤོས་གཅིག་ནང་ལོགས་ལ་ཡར་ཨེ་ཀར་བཅུ་བདུན་ཡོད་སའི་ས་ཆ་ཅིག་གླིང་ཁ་བྱས། ད་ཨེ་ཀར་བཅུ་བདུན་ཟེར་དུས་ཞེ་པོ་ཅིག་རེད་པ་ད་ཝ་ཤིང་ཏོན་གྲོང་ཁྱེར་ནང་ལོགས་ལ་ཡར་ཁང་པ་ཁོ་ལ་ཡང་ལོ་རྒྱུས་ངེས་ཅན་ཡོད་པ་ཅིག་རེད་ཤག་ཆིག་སྟོང་བརྒྱད་བརྒྱ་ཕལ་ཆེར་བརྒྱད་ཅུ་གྱ་བརྒྱད་ལོ་ལ་ཡར་ཁང་པ་དང་པོ་བརྒྱབ་པ་ཡིན་ས་རེད། དེ་རྒྱབ་པའི་སྐབས་དེ་ཁང་པ་འདིའི་སྐབས་དེའི་བདག་པོ་དེ་ཡིན་ཨ་མི་རི་ཀའི་ནང་ལོགས་འབྱོར་ལྡན་ཅིག།

ཨན། ཁང་པ་དེ་ཕལ་ཆེར་ད་རྒྱ་ནག་གི་གཞུང་ཚབ་ཁང་བཙུགས་དུས་ཁང་པ་དེ་ཁོ་ཚོས་རྒྱ་ནག་ལ་བདག་པ་ཡིན་ཟེར་བྱས་ཁྲིམས་ཁང་ཕྱིན་ན་ད་རྒྱ་ནག་ལ་བདག་པའི་སོར་ཆིབས་རག་མེད་རྒྱ་ནག་གི་གཞུང་ཚབ་ཁང་སོ་སོར་བདག་པ་བྱེད་ཀྱི་རེད་བསམ་བྱས་ཁོ་ཚོ་སེམས་ཁྲལ་སྐྱེས་བྱས་ཡིན་ན། ཨན། སྐབས་དེར་ཁང་པ་དེ་ད་ཨ་སྒོར་མོ་གཅིག་གི་གོང་ཚད་བརྒྱབ་བྱས་ཨ་མི་རི་ཀའི་ཚོགས་པ་ཅིག་ལ་ཡར་བཙོང་བཞག་རྒྱ་ནག་གི་ལག་པར་མ་ཤོར་ཡ་བྱས་འདུག།

རྩིས་རྩལ་སྣེ་ལས་ད་རྒྱ་ནག་གཞུང་གིས་ཞེ་པོ་ཅིག་ཨ་མི་རི་ཀའི་གཞུང་ལ་ལབ་ཨ་འདིའི་སྐབས་དེ་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ལ་བསྟུན་མཁས་སུ་འདི་བྱས་བྱས་ཡིན་ཁང་པ་འདིའི་ནང་ལོགས་ལ་ཡང་ཐའེ་ཝན་གྱི་སྐུ་ཚབ་དེ་ཕ་གིའི་ནང་བསྡད་ཆོག་གི་མ་རེད། དེས་མ་ཟད་ཕ་གིར་ཡང་ཡིན་ན་ཐའེ་ཝན་གྱི་གོ་མིན་ཏང་གི་དར་ཆ་དེ་བསྐྱལ་ཆོག་གི་མ་རེད་གཏན་འབེབས་བྱས་ཤག་འདི་བྱས་པ་ཡིན་ན་ལས་ད་གང་ལྟར་ཕ་གི་ཐའེ་ཝན་གྱི་གཞུང་ཚབ་ལས་ཁུངས་འདིས་ཁོ་ཚོ་ད་བདག་དབང་དེ་ཁོ་ཚོར་ཡོད་པ་མ་ཟད་ཉིས་སྟོང་བཅོ་ལྔའི་ལོ་ལ་ཡང་ཁོ་ཚོས་ཕ་གིར་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་དར་ཆ་འཕྱར་བ་འདི་ཡང་བསྐྱལ་བྱས་ཤག། ད་ད་རི་ཀའི་ས་ཆ་དང་ད་ཁང་པ་འདི་ཡིན་ན་ཝ་ཤིང་ཏོན་གྲོང་ཁྱེར་ནང་ལོགས་གི་དངོས་གནས་ས་ཆ་ཡག་ཤོས་ཅིག་དང་ས་ཆ་རྒྱ་ཆེན་པོ་དང་ཞེ་པོའི་རྫིག་པོ་དང་དེ་འདྲ་ཡོད་པ་སོང་ཙང་ཝ་ཤིང་ཏོན་ནང་ལོགས་ལས་ཀ་ནུས་པ་ལྡན་པ་དང་ཅིག་བྱེད་དགོས་བྱུང་ན་ཚོགས་འདུ་ཕྱིན་བྱས་སྐད་ཆ་བཤད་དེ་འདྲ་གཅིག་པོ་མ་ཡིན་པ་ཚོགས་འདུ་ཕྱི་ལ་ཡ་རྒྱུན་དུ་ཁོ་རའི་ནང་ལོགས་ལ་ཡ་དགོང་དག་དང་ཅིག་མཉམ་དུ་ཅིག་ཆང་འཐུང་ཡ་དང། མཉམ་དུ་ཞལ་ལག་ཕུལ་ཡག་དང་ད་དེ་ཚོ་ཡིན་ན་ཞེ་པོ་ཅིག་ཝ་ཤིང་ཏོན་གྱི་མཐོ་རིམ་གྱི་མི་སྣ་འདི་ཚོའི་ནང་ལོགས་ཀྱི་ལས་ཀ་ཟེར་ནས་མི་འདུག་ཁོ་རང་ཚོ་སྤྱིར་བཏང་གི་འཚོ་བ་ཟེར་ནས་མི་འདུག་འདི་གལ་ཆེན་པོ་ཞེ་པོ་ཆགས་བསྡད་རེད་འདིའི་ནང་ལོགས་ལ་ཡང་ཐའེ་ཝན་གྱི་གཞུང་ཚབ་ཤའོ་མེ་ཆིན་དེ་གལ་ཆེན་པོ་ཆགས་མ་ཟད་ཡིན་ན་ད་ཁོ་རང་ཕི་ཨེར་དེ་རིང་ཁ་སང Twin Oaks ཟེར་མཁན་དེ་ཁང་པ་འདི་ད་ཞེ་པོ་ཅིག་ཡག་པོ་ཅིག་ཡོད་རེད་བ་དངོས་གནས་འདི་ཐུགས་སྤྲོ་བཏང་ས་རེད་དེར་སོང་ཙང་ཁོ་རང་ཐུགས་སྤྲོ་བཏང་ས་དེ་གལ་ཆེན་པོ་ཞེ་པོ་ཆགས་བྱས་རྒྱུན་དུ་ཡོང་མཁན།

གཞུང་གི་ལས་ཁུངས་ཇི་སྙེད་ཀྱི་ལས་བྱེད་པ་དེ་ཚོ་ཡིན་ན་ཁྱོན་འགྲོ་ཆོག་གི་ཡོད་ས་མ་རེད། ཐུག་འཕྲད་བྱས་པ་ཡིན་ན་ལས་ཕྱི་ལོགས་ཀྱི་ཁང་པ་འདི་གཞན་པ་འདི་ལ་ཡང་ཐུག་འཕྲད་བྱེད་ཁར་འགྲོ་བ་རེད་ཟེར། ད་ཡིན་ན་ལས་དེར་ག་འདི་ལ་རྒྱུན་དུ་ཕྱིན་བྱས་ཡིན་ཤའོ་མེ་ཆིན་རྒྱུན་དུ་འཁོར་ནས་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ལ་ཕེབས་ཀྱི་ཡོད་ས་རེད་དེ་ག་ནང་བཞིན་ཨ་མི་རི་ཀའི་སྲིད་འཛིན་ཕོ་བྲང་གི་ལས་ཁུངས་ནང་ལོགས་ལ་ཡ་ད་སྲིད་འཛིན་རང་ད་ལྟ་མཇལ་གནང་གི་ཨ་ཡོད་དེ་ལས་ཡིན་ན་སྲིད་འཛིན་ལས་ཁུངས་ནང་ལོགས་ཀྱི་འབྲེལ་ཡོད་མི་སྣ་ཡོད་རེད་བ་དེ་ཚོ་ད་ཡང་སེ་ཡང་སེ་ཐུག་གནང་ཡག་གི་གོ་སྐབས་དེ་དེ་ཡོད་བྱས་རྒྱུན་དུ་འཁོར་ནས་ཡོད་ས་རེད་གནས་ཚུལ་འདི་ད་ཡིན་ན་ལས་ད་འདས། ཨ་མི་རི་ཀའི་གཞུང་གིས་དེའི་སྔོན་ལ་ཡ་ད་རྒྱ་ནག་ལ་ཁས་ལེན་བྱས་པ་དང་འཕྲུལ་ལག་ཞེ་པོ་ཅིག་མ་འགྲོ་བའི་ཆེད་དུ་ལྕམ་ཤའོ་མེ་ཆིན་གྱིས་ཨན་ཏི Twin Oaks ཟེར་མཁན་དེ་ཁོང་ཚོའི་ཁང་པ་དེ་ཡོད་ས་དེ་ལ་ཡ་ཐུགས་སྤྲོ་འདྲ་བཏང་དེ་འདྲ་བྱས་པའི་སྐབས་དེར་ཝ་ཤིང་ཏོན་ནང་ལོགས་ཀྱི་སྲིད་དོན་མི་སྣ་དང་གལ་ཆེའི་མི་སྣ་གྲོས་ཚོགས་འཐུས་མི་དང་ད་དུང་གང་ག་ཕི་གའི་ཐོག་ཡང་ཡོད་པ་ནས་ཨ་མི་རི་ཀའི་གཞུང་རང་གི་སྲིད་འཛིན་ཕོ་བྲང་ནས་ཡིན་ནའི་རེད། ཕྱི་སྲིད་ལྷན་ཁང་ནས་ཡིན་ནའི་རེད་དེ་ཚོའི་འགོ་ཁྲིད་དེ་ཚོ་དང་དུ་ཡོང་ཆོག་གི་མ་རེད། བྱས་བྱས་ད་གང་ལྟར། ལྕམ་ཤའོ་མེ་ཆིན་ཟེར་མཁན་ཁོ་རང་གི་འཇོན་པོ་ཞེ་པོ་ཅིག་བྱས། ཁོ་རང་གི་ལས་ཀ་གནང་སྟངས་དང་འདི་ཅིག་བྱས་དངོས་གནས་དེ་རིང་ཁ་སང་ཝ་ཤིང་ཏོན་གྱི་ད་མཐོ་རིམ་གྱི་སྤྱི་ཚོགས་ཟེར་བ་དེའི་ནང་ལོགས་གཡོ་འགུལ་དང་ཤུགས་རྐྱེན་དང་དེ་འདི་ཞེ་པོ་ཅིག། ཨ་ཆེན་པོ་བཏང་བྱས་མི་ཚང་མ་ལོག་གིས་བཤད་བསྡད་ཡག་གི་མི་སྣ་ཅིག་ཆགས་བཞག་ད་ཡིན་ནའི་ཁོ་རང་གི་མིང་དང་དེ་ཚོ་ཡིན་ན་གཞུང་ཚབ་ཟེར་བ་དེ་བེད་སྤྱོད་བཏང་ཆོག་གི་མ་རེད་ཐ་ན་ཕར་བཞག་བྱས་ཁོ་རང་ཕེབས་སའི་མོ་ཏྲ་ཅིག་ཡོད་རེད་བ། མོ་ཏྲ་དེ་ཡིན་ནའི་སྤྱིར་བཏང་བྱས་ནའི་གཞུང་ཚབ་ཁང་ཚང་མ་ལོག་ལ་ཡ་མོ་ཏྲ་ལ་ཡ་ཁོ་ཚོས་དེ་མདུན་གྱི་ག་རེ་ཅིག་ལྕགས་དེ

ཁོ་རང་གི་མོ་ཏྲ་ག་ག་པར་བཞག་དགོས་ཀྱི་ནས་འདི་བཞག་ཡག་གི་ཐོབ་ཐང་དེ་ག་ཆ་ཚང་བྱས་བྱས་བྱས་ཙང་དེ་འདྲས་ཅིག་ད་ག་འདྲ་གསང་བ་ཅིག་ནང་ལོགས་ལ་ཡ་ཁོ་རང་གི་ཕྱག་ལས་གནང་སྟངས་དང་དེ་ཚོ་གང་གི་ནི་དམིགས་བསལ་ཅིག་ནང་ལ་ད་ནུས་པ་ཆེན་པོ་ཞེ་པོ་ཅིག་ཐོན་བྱས་ཚང་མ་ལོག་གིས་དོ་སྣང་བྱས་བཞག་ཤག། ད་ལྟ་དེ་ཡང་ངས་ལོ་གཅིག་གོང་ལ་ཤའོ་མེ་ཆིན་ངོ་སྤྲོད་བྱས་པའི་རྒྱ་ཞིབ་ལས་རིམ་འདིའི་དུམ་བུ་དེ་བརྒྱུད་བྱས་ཡིན་ན་ཤའོ་མེ་ཆིན་ཟེར་ད་ལྟ་བར་དུ་ད་ཐའི་ཝན་དང་རྒྱ་ནག་འབྲེལ་བ་ཡང་ཐའི་ཝན་དང་ཨ་མི་རི་ཀའི་འབྲེལ་བའི་ནང་ལོགས་ལ་ཡ་ལས་ཀ་འགན་ཆེན་པོ་ག་ག་ཚོད་ཅིག་འཁྱེར་ཡོད་མེད་དང་ལས་ཀའི་འཇོན་ཐང་དེ་ཚོ་ག་ག་ཚོད་ཅིག་ཤུགས་ཆེན་པོ་བྱུང་ཡོད་མེད་ཀྱི་དེ་ཕལ་ཆེན་མཁྱེན་ཐུབ་ཡག་རེ་ཅིག་བྱུང་བསམ་ས་རེ་ཞིག་བྱུང་འདིའི་སྒང་འདི་སྣོན་པ་ཅིག་དེ་ཉིན་ངས་ལས་རིམ་བཟོས་ཚར་བའི་རྗེས་ལ་ཡ་ཤའོ་མེ་ཆིན་སྐོར་གསར་པ་ཤེས་ཡག་ཟེར་ནས་དེ་འདྲ་ཅིག་ག་རེ་འདུག་ཟེར་ན། དེའི་སྔོན་ལ་བརྒྱད་ཅུ་གྱ་གྲངས་འདྲ་པོ་ལ་ཡ UNPO ཟེར་ནས་ཅིག་ཚོགས་པ་ཅིག་བཙུགས་པ་རེད་དེ་ཚོགས་པ་འདིའི་དམིགས་ཡུལ་གཙོ་བོ་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཚུད་མ་ཐུབ་པའི་རྒྱལ་ཁབ་འདི་ཡོད་རེད་བ་ད་བོད་དང་ཐའེ་ཝན་ཨིས་ཐི་མོ་ད་དེ་ཚོ་མང་པོ་ཡོད་རེད། འདིའི་སྐབས་དེ་ཐའེ་ཝན་གྱི་ཕྱོགས་ནས་ཡིན་ན་ལས་ཀ་བྱས་ཡོང་མཁན་གཙོ་བོ་གཅིག་གི་ཤའོ་མེ་ཆིན་ཡིན་ས་རེད། ཤའོ་མེ་ཆིན་བྱས། འདིའི་སྐབས་དེ UNPO ཟེར་མཁན་དེ་ཚོགས་པ་འདིའི་འགན་འཛིན་གཙོ་བོ་དེ་ཡིན་ན་ད་ཚེ་རིང་བྱམས་པ་ལགས། འདི་སྔོན་ལ་ཡ་རྒྱལ་སྤྱིའི་བོད་དོན་ལས་ཁུངས་ཀྱི་ཡུ་རོབ་ཀྱི་འགན་འཛིན་ཟུར་པ་གནང་མཁན་ཅིག་ཡོད་རེད་པ་ཚེ་རིང་བྱམས་པ་ལགས་རེད་བྱས་ཙང་ཚེ་རིང་བྱམས་པ་ལགས་གསུང་ཡ་བྱས་པ་ཡིན་ན་ཤའོ་མེ་ཆིན་འདི་སྐབས་ཡ་ཚོགས་པ་འདི་ནང་ལས་ཀ་བྱས་པ་མ་ཟད་ཡིན་ན་བོད་དོན་ད་དེ་ཚོ་ལ་ཡ་ཞེ་པོ་ཅིག་དོ་སྣང་བྱས་ད་དེ་དུས་ཡིན་ན་བོད་དོན་གལ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད་བྱས་བྱས་ཡིན་ན་ཁོང་ཚོ་མཉམ་ལས་བྱས་བྱས་གང་ལྟར་ཚེ་རིང་བྱམས་པ་ལགས་ཁོ་རང་ལས་འདི་དེ་གཞོན་པས་འདི་ལས་བྱས་པ་བྱས་བྱས་ཡིན་ན་བོད་དོན་ལ་ཡ་དོ་སྣང་ཆེན་པོ་ཞེ་པོ་བྱེད་བྱེད་མཁན་ཅིག་ཡིན་ཟེར་བྱས་བྱས་གསུང་གི་འདུག་འདི་འདྲ་སོང་ཙང་ངས་བྱས་ན་ད་ཕལ་ཆེར་ཚོད་དཔག་རེ་བྱས་ན་ད་ཤའོ་མེ་ཆིན་ཡིན་ན་མཇུག་མ་ལོགས། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ནང་ལོགས་ལ་ཡང་གལ་སྲིད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ན་ད་ཁོང་ཚོ་ལ་ཐོབ་ཡ་རེ་བ་ཆེ་ཤོས་དེ་ཡོད་རེད། དེ་འདྲ་སོང་ཙང་ཁོ་ཐའེ་ཝན་གྱི་སྲིད་འཛིན་གཞོན་པ་དེ་བོད་དོན་ཐོག་ལ་ཡང་རྒྱུན་རིང་པོ་ཅིག་དོ་སྣང་བྱེད་མཁན་ཅིག་ཆགས་རྒྱུ་རེད། བྱས་བྱས་ད་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ཨ་ང་ཚོས་མུ་མཐུད་བྱས་ད་མ་འོངས་པའི་ཟླ་བ་འདིའི་ནང་ལ་ཡང་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དང་འབྲེལ་བའི་གནད་དོན